ད་རིང་གི་ཆོས་རིག་གི་ལེ་ཚན་འདིའི་ནང་བོད་གངས་ཅན་པ་རྣམས་གཙོ་བོར་གྱུར་པའི་ཧི་མ་ལ་ཡའི་རི་རྒྱུད་དུ་གནས་པའི་མི་རིགས་ཁག་གིས་ཧ་ཅང་དད་མོས་ཆེན་པོ་ཞུ་ཡུལ་གུ་རུ་རིན་པོ་ཆེའི་སྐུ་ཚེའི་སྟོད་ཀྱི་ལོ་རྒྱུས་སྙིང་བསྡུས་ཤིག་རྒྱ་གར་གྱི་ཧི་མ་ཅལ་མངའ་སྡེའི་ནང་ཡོད་པའི་དཔལ་སྤུངས་ཤེས་རབ་གླིང་དགོན་པའི་མཁན་པོ་པད་མ་ལགས་ཀྱིས་གསུངས་པ་ཞིག་གསན་གྱི་རེད། ཐོག་མར་གུ་རུ་རིན་པོ་ཆེའི་སྐུ་ཚེའི་ལོ་རྒྱུས་གསུང་མཁན་མཁན་པོ་པད་མ་ལགས་ངོ་སྤྲོད་སྙིང་བསྡུས་ཤིག་ཞུས་པ་ཡིན་ན་ཁོང་ནི་རྒྱ་གར་བྱང་ཕྱོགས་ཁུ་ནུ་ནས་ཡིན་པ་དང་ཕྱི་ལོ་གཅིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུའི་ལོར་རྒྱ་གར་བྱང་ཕྱོགས་ཧི་མ་ཅལ་མངའ་སྡེའི་ནང་ཡོད་པའི་དཔལ་སྤུངས་ཤེས་རབ་གླིང་དགོན་དུ་རང་གི་རྩ་བའི་བླ་མ་བྱམས་མགོན་རྡོ་རྗེ་འཆང་གི་སྐུ་མདུན་ནས་རབ་བྱུང་བསྒྲུབས་ཤིང། ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔའི་ལོར་གདན་སའི་བཤད་གྲྭར་བཞུགས་ཏེ་ལོ་རིམ་ཐོན་པའི་རྗེས་བླ་མས་མཁན་པོར་བསྐོ་བཞག་མཛད་པ་དང་ཆབས་ཅིག་དགོན་པའི་སློབ་ཕྲུག་རྣམས་ལ་ཆོས་ཁྲིད་གནང་དང་གནང་མུས་ཡིན་པ་རེད།

ཅིག། ལེའུ་གསུམ་པའི་ནང་ལ། བལྟམས་པའི་ཡུམ་གཉིས་བསྟན་པ། དེའི་ལེའུ་ནང་ལ་ཡང་ད་ག་རེ་གསུངས་ཡོད་ལབ་ན། དྷ་ན་ཀོ་ཤ་རྒྱ་མཚོའི་ཡུམ་པད་མ་གེ་སར་སྡོང་པོ་ཡིན། ཅིར་ཡང་མ་གྲུབ་བདེ་ཆེན་ཡུམ། ཟག་མེད་ཀུན་ཏུ་བཟང་པོ་ཡིན། ཞེས་གསུངས་པ་ནང་བཞིན་གྱི། ཅིག། ད་ཨོ་རྒྱན་པད་མ་འབྱུང་གནས་ཁོང་དང་པོ་འཁྲུངས་ས་དེ། རྒྱ་གར་ནུབ་ཕྱོགས་ཨུ་རྒྱན་གྱི་ཡུལ། ས་གནས་དེ་གི་ཡང་རྒྱལ་པོ། ཨ་ཅེག། ཆོས་འབྱོར་བའི་རྒྱལ་པོ་ཨིནྡྲ་བྷོ་དྷི། ད་རྒྱལ་པོ། ཅི་དང། ཅིག། ཕྱོགས་གང། གི་ཐོག་ནས་ཡིན་ན་ཡང་ཕུན་སུམ་ཚོགས་པ་ཡིན་ན་ཡང། ད་ཁོང་ལ་ཡང་སྲས། མ་འཁྲུངས། སྲས་མེད་པ། ད་དེའི་རྐྱེན་བྱས་ནས་ཅིག་ཁོང། ད་སྲས་ཀྱི་དོན་དུ་ལ་ཡང་ཅིག་སྲས་ཅིག་འཁྲུངས་པའི་དོན་དུ་ལ། དེ་ནས་ཡང་དཀོན་མཆོག་གསུམ་ལ། ཅིག་མཆོད་པ། དེ་ནས་མར་དབུལ་ཕོངས་རྣམས་ལ། ཅིག་སྦྱིན་པ། རྒྱ་ཆེན་པོ་བཏང་བྱས་ནས་ག་ད་ཡ་རྒྱལ་པོའི་གཅིག་དཀོར་མཛོད་ཀྱི་ནོར་ཐམས་ཅད་གཅིག་མ་སྟོངས་བར་ལ་གཅིག་ཁོང་སྦྱིན་པ་རྒྱ་ཆེན་པོ་དེ་འདྲས་བཏང་གནང་བ་དེ་འདྲས་ཅིག་རེད། དེ་ནས་ད་དེ་གཅིག་ད་ག་ད་མ་གཅིག་སྦྱིན་པ་བཏང་ཡ་གི་ནོར་ཆ་ཚང་ད་རྫོགས་པ་རེད་དེ་ཡིན་ན་ཡང་ད་རུང་སློང་མོ་བ་རྒྱུན་མ་ཆད་པ།

དེ་ནོར་བུ་དེ་བླང་བའི་ཆེད་དུ་ཨེ་ཅིག་ཁོང། ཨེ་ཅིག་ཉམས་མྱོང་ཅན་གྱི་ཨེ་ཅིག་དེད་དཔོན་ཨེ་ཅིག་དང་མཉམ་དུ་རྒྱ་མཚོར་ཡང་ནོར་བུ་ལེན་གར་འོ་དུས་ཕེབས་གནང་ཚར་རེད། ནུས། ལྟ་དེ་རྒྱ་མཚོའི་ནང་ལ་ཡང་ཕེབས་འོང་དུས་ལྟ། ཨེ་ཅིག་ལམ་ག་ལ་ཨེ་ཅིག་དུག་སྦྲུལ་ལ་སོགས་པ་ལྟ་དེ་འདྲ་གི་འཇིགས་པ་ཆེན་པོ་ཨེ་ཅིག་དེ་འདྲ་ཞིག་ཡོད་ཚར་དུ་ཡིན་ན་ཡང་ཨེ་ཅིག་ཁོང་རང་ཡང་ཨེ་ཅིག་བྱང་ཆུབ་སེམས་ཀྱི་ཨ་ནི་ཨེ་ཅིག་ཉམས་ལེན། བྱང་ཆུབ་ཀྱི་སེམས་སྒོམ་བྱས་ནས་ཡར་ཕེབས་འོང་དུས། ཅིག་དེའི་དུད་འགྲོ་ལ་སོགས་པ་དེ་རྣམས་ཀྱི་ཅིག་གནོད་པ་མ་བྱུང། དེ་ནས་ཅིག་དེ་དེ་ཀའི་ཀླུའི་རྒྱལ་པོའི་ནི་བུ་མོའི་མདུན་དུ་སླེབ་འོང་དུས་ཅིག། ཀླུའི་རྒྱལ་པོའི་བུ་མོ་ཧ་ལས་བྱས་ནས་ཅིག་ནམ་རྒྱུན་ད། ངའི་མདུན་དུ་ཅིག་སུ་ཅིག་ཡོང་ཐུབ་ཡོད་མ་རེད། དེས་ན་ཁྱེད་རང་ད་ཡོང་ཐུབ་པ་དེ་དཔེ་གཅིག་བསོད་ནམས་ཆེ་བའི་རང་བཞིན་དེ་འདྲ་ཞིག་རེད་ཤག་ཨ་ཅེ་གང་ལྟར་དེ་ལ་ཡང་ད་མོའི་མདུན་ལ་ཡོང་དགོས་པའི་རྒྱུ་མཚན་གང་རེད་འོ་དེ་འདྲའི་ད་རྒྱལ་པོ་ལ་ཡར་ཞུ་འོང་དུས་ཅིག་རྒྱལ་པོ་ཁོང་གི་ཡང་གནས་ཚུལ་ཆ་ཚང་དེ་ཅིག་སྲས་མེད་ས་དང་ད་ནང་བཞིན་གྱི་ཅིག་ད་དེའི་དོན་དུ་ཨ་ནི་སྦྱིན་པ་རྒྱ་ཆེན་པོ།

ཨ་ཅེ་སྐབས་དེ་དུས་ད་རྒྱལ་བ་འོད་དཔག་མེད་ཀྱིས། ཅེས་ཁམས་གསུམ་འཁོར་བའི་སེམས་ཅན་གཅིག་གདུང་བ་རྣམས་ལ་གཅིག། སྡུག་བསྔལ་དེ་ལས་ཡར་བྲལ་བའི་ཆེད་དུ་གཅིག་སྤྱན་རས་གཟིགས་ལ་ཡར་བསྐུལ་མ་བྱས་ནས་གཅིག་མགོན་པོ་ཁོང་གི་ཐུགས་ཀ་ནས་དེ་ནི་འོད་ཟེར་རྡོ་རྗེ་དབྱིབས་ཅན་ཡིན་པ་ལ་ཁ་དོག་སྣ་ལྔ་དང་ལྡན་པ་ཞིག་གཅིག་དྷ་ན་ཀོ་ཤའི་ཨ་ནི་མཚོར་འཕྲོས་བྱས་ནས། ཨ་ཅེ་མཚོ་དེ་ལ་ཡར། པདྨའི་སྡོང་པོ་ཁ་དོག

དེ་ནས་མཚན་དང་དཔེ་བྱད་ཀྱི་རྒྱན་ལྡན་པ། དེ་ནས་ལྷ་ཡི་ཆ་བྱད་ཕུན་སུམ་ཚོགས་པ་དང་ལྡན་པ། ཨ་ཅེ་དེ་འདྲའི་ཞིག་ཡ། ཅེས་མེ་ཏོག་པདྨའི་སྟེང་དུ་ཨ་ཅེ། བཞུགས་བསྡད་པ་ད་ནང་བཞིན་གྱི་ཨ་ཅེ་དེའི་སྐབས་ལ་སངས་རྒྱས་དང་བྱང་ཆུབ་སེམས་དཔའ་མཁའ་འགྲོའི་ཚོགས་རྣམས་ཀྱིས

ཕ་སུ་རེད་ཨ་ནི་མ་སུ་རེད་ད་ནང་བཞིན་ཁྱེད་རང་གི་རིགས་གང་ལ་ཡིན་ད་ནང་བཞིན་གྱི་ཡུལ་གང་ལ་ཡིན་ཨ་ནི་ཁྱེད་རང་དེ་ལ་ཅིག་ག་རེ་གནང་གི་ཡོད་འོ་དེ་འདྲས་མར་དྲི་བ་ཁ་ཤས་བཏང་འོང་དུས་ཨ་ནི་གུ་རུ་རིན་པོ་ཆེས་ལན་ལ་ཡར་ད་ངའི་ཕ་ནི་ཨ་ནི་ཅིག་རང་རིག་པའི་ཡེ་ཤེས་རེད་ད་ནང་བཞིན་ངའི་མ་ནི་ཆོས་དབྱིངས་ཀུན་ཏུ་བཟང་མོ་རེད་ཨ་ཅིག་ངའི་རིགས་ནི་དེ་ནས་དབྱིངས་དང་རིག་པ་གཉིས་སུ་མེད་པ་དེ་རེད། ད་ནང་བཞིན་ངའི་ཡུལ་ནི་ཨ་ནི་ཆོས་དབྱིངས་སྐྱེ་བ་མེད་པ་རེད། ཨ་ཆེ་ང་རང་གི་ཟས་ཟས་དཀར་ནི་ཨ་ནི་གཉིས་སྣང་གི་རྟོག་པ་འདི་ཟ་གི་ཡོད། ཨ་ཆེ་ད་དེ་ལས་ཡང་ངས་ག་ཅི་འདོད་ཟེར་ལབ་ན་ཨ་ཆེ་ཉོན་མོངས་ཅན་གྱི་གསོད་པའི་ཨ་ཅེ་སྤྱོད་པ་དེ་འདྲས་ལ་དེ་བརྩོན་བསྡད་ཀྱི་ཡོད་དེ་འདྲས་མར་ཨ་ཅེ་ལན་གནང་ཟེར་རྒྱལ་པོ་ལ། ཨ་ཅེ་རྒྱལ་པོ་དཔེ་མ་སྲིད་ད་ཧ་ལས་ནས་ཨ་ཅེ་ད་འདི་སྤྲུལ་པའི་སྐུ་ཞིག་ཡིན་ས་རེད་དེ་འདྲས་སུ་ཡང་དགོངས་བྱས། དེ་ནས་གུ་རུ་རིན་པོ་ཆེར་ཡར་ཞུས་ནས་ཨེ་ཅིག་ཁྱེད་རང་ངའི་ཨེ་ཅིག་བུ་ག་རེ་དང་ད་ནང་བཞིན་ངའི་མཆོད་གནས་བྱེད་རོགས་བྱེད་དང་དེ་འདྲས་བྱས་ནས་ཨེ་ཅིག་གུ་རུ་རིན་པོ་ཆེར་ཡར་ཞུས་འདུག། ཨ་ཅེ་ཁོང་གིས་ཡང་ཞལ་བཞེས་གནང་བྱས་ནས། དེ་ནས་རྒྱལ་པོ་ཨིནྡྲ་བྷུ་ཏི་ཡིས་གུ་རུ་རིན་པོ་ཆེ་ཨུ་རྒྱན་ཡུལ་གྱི་རྒྱལ་སར་གདན་འདྲེན་ཞུས་ཏེ་མཚན་ལ་གུ་རུ་མཚོ་སྐྱེས་རྡོ་རྗེ་ཞེས་མཚན་ཕུལ་ཡོད་པའི་སྐོར་མཁན་པོ་པད་མ་ལགས་ཀྱིས། ཨ་ནི་གུ་རུ་རིན་པོ་ཆེ་དྷ་ན་ཀོ་ཤའི་མཚོ་ནས་དེ་ནས་ཨུ་རྒྱན་གྱི་ཡུལ་ལ་གདན་དྲངས་ཡིན་ས་རེད། ལོས།
དེ་ནས་ཨུ་རྒྱན་ཡུལ་དུ་གདན་དྲངས། དྲངས་ནས་དེ་ནས་རྒྱལ་པོ་ཨིནྡྲ་བོ་དྷི་ཨེ་ཁོང་རང་གི་ད་ཅིག་རྒྱལ་སར་དུ་དེ་ནས་མངའ་གསོལ། དེ་ནས་མཚན་ལ་ཡང་དེ་ནས་གུ་རུ་ད་མཚོ་སྐྱེས་རྡོ་རྗེ་མཚན་ཐོགས་ས་དེ་ཨེ་ཅིག་སྐབས་དེ་འདྲ་ཡིན་ས་རེད། ལོས་ལོས། ད་དེ་འདྲའི་གི་ཁོང་གི་འཁྲུངས་སྟངས་སྐོར་ལ་ཡང། བྱེད་སྟངས།

ཧ་ཡ་ལི་ལ་ཞུ་མཁན་ཁོང་རྣམ་གཉིས་ཀྱི་དུས་ལ་དེ་ནི་གཅིག་ཨུ་རྒྱན་གྱི་ལུང་པ་དེ་ལ་ཡང་གཅིག་རྒྱལ་རིགས་རིག་པ་སྨྲ་བ་དེ་ནི་མེ་ཏོག་ཕྲེང་བ་འཛིན་པ་ཞིག་དེ་འདྲའི་ཞིག་གི་ཡང་སྲས་ལ་འཁྲུངས་པ་ད་དེ་འདྲའི་གྱི་གཅིག་གསུང་ཚུལ་དེ་ནང་བཞིན་གྱི་ཡང་འཁྲུངས་པའི་སྐབས་སུ་ལ་ཡང་སྲིན་ལག་ལ་གཅིག་མེ་ཏོག་ཨུཏྤ་ལའི་རི་མོ་ཡོད་དོ།

རེད་ད་ཨུ་རྒྱན་གྱི་ཡུལ་ཟེར་དེ་ཨ་ཅིག་དེང་སང་མཁས་པ་རྣམས་ཀྱིས་ད་ཡང་རྩོད་པ་མང་པོ་ཡོང་གི་འདུག་ཨུ་རྒྱན་གྱི་ཡུལ་ལ་དེ་ཨ་ཅིག་ཁ་ཤས་ལབ་ན་ཨ་ཅིག་ད་ལྟ་དེ་ད་རེད Afghanistan དང་དེ Pakistan གྱི་ད་ཉེ་འགྲམ་འདི་བ་ལ་ཡིན་ས་རེད་ཡིན་ན་ཡང་ད་སྔོན་མ་རྒྱ་གར་རང་ཡིན་ས་རེད་དེ་རྒྱ་གར་དེ་ཕྱིས་སུ་ད་ཅིག་ཅིག་ཕེར་བ་དེ་དུམ་བུ་གཉིས་གསུམ་ལ་སོང་བ་དེ་འདྲའི་དུ་ད་ད་ལ་ས་གནས་གཞན་པ་ལ་ཡོད་ས་དེ་ཡིན་ན་ད་ད

འཕྲིན་ལས། གང་དང་གང་བསྐྱངས་གནང་ཡོད་ན་ཨ་ནེ་ད་དཔེ་ཞེ་པོ་ཅིག་བསྐྱངས་གནང་ཡོད་ཀྱི་རེད་དེ་དུས་ཚོད་རྐྱེན་པས་དེ་འདྲས་མང་པོ་གསུང་ཡ་ཡོད་མ་རེད་པིཀས་ཅིག་གསུང་གནང་ད།
ལགས་སོ་ད་དེ་ཨ་ཅེ་ཁོང་རང་གིས་ད་དེ་དང་པོ་སྐུ་འཁྲུངས་བྱས་ནས་དེའི་རྗེས་ལ་ད་ཅིག་ཅིག་ཨིནྡྲ་བོ་དྷིས་རྒྱལ་སར་དུ་ཨ་ཅིག་མངའ་གསོལ་བ་དེ་འདྲས་བྱས་ཡོང་དུས་ཨ་ཅིག་ལོ་ཁ་ཤས་རྗེས་ལ་ཨ་ནེ་ཁོང་རང་གིས་ད་ཅིག་རྒྱལ་སྲིད་བཟུང་བྱས་ཨ་ཅིག་དེ་འདྲས་བསྡད་པ་ཡིན་ན་སྤྱིར་ན་འགྲོ་དོན་རྒྱ་ཆེན་པོ་ཅིག་ཡོང་ས་མ་རེད་བསམ་བྱས། དེ་ནང་བཞིན་གྱིས་ཅིག། ཁོང་རང་གིས་ད་ངེས་འབྱུང། ངེས་འབྱུང་དང་མ་སོན་སྐྱེས་བྱས་ནས་ཅིག། དེའི་ཅིག་རྒྱལ་པོ་དང་བློན་པོ་ཆ་ཚང་ཁོང་ལ་ཡང་ད་ཅིག་མ་དགའ་བ་སྐྱེ་ཆེད་དུ་དེ་ནི་ཁོང་གིས་ཚུལ་སྣ་ཚོགས་མཛད་པ་ཡིན་ས་རེད། ཉི་མ་ཅིག་ལ་ཅིག་ཁོང་རང་བརྟུལ་ཞུགས་ཀྱི་སྤྱོད་པ་མཛད་ནས་ཅིག་སྐུ་གཅེར་བུར་བཞུགས། སྐུ་གཅེར་བུ་དེ་ནི་རུས་པའི་རྒྱན། ལ་ན་ཞིག་གིས་དེ་ནས་ཕྱག་ལ་ཡར་ཌཱ་མ་རུ་དང་ཨ་ནི་ཁ་ཊྭཱཾ་ག་རྩེ་གསུམ་གྱིས་བསྣམས་བྱས་ཏེ་ཨ་ནི་ཕོ་བྲང་གི་རྩེ་ལ་ཨ་ཅིག་གང་སྟེ། ཨ་དེའི་སྐབས་སུ་ལ་ཁ་ཊྭཱཾ་ག་དེ་མར་ཕྱག་ནས་ལྟ། སྨྲས་ཅིག་ཤོར་བ་མ་དེས་ན་ཁོང་རེ་ཡིས་ལྟ་ཆུར་དེ་ནས་ག་ད་མ་ཅིག། ཁ་ཊྭཱཾ་ག་དེ་མར་ལག་ནས་ཤོར་རྫུ་ལ་དེ་འདྲ་བྱས་ནས་ཨ་ཅིག། བློན་པོའི་ནང་གི་ཨ་ཅིག་དབང་ཆེ་ཤོས་ཀ་མ་ལ་ཏ།

ད་གུ་རུ་རིན་པོ་ཆེ་ད་ང་ཚོའི་གཞོན་སྐྱེས་རེད་བ་ཨ་ནི་རྒྱལ་པོ་དེ་བསད་ན་འགྲིག་གི་མ་རེད་ཡིན་ན་ད་དེ་ང་ཚོ་ད་ས་གནས་འདི་ནས་ད་ཕུད་དགོས་རེད་གནས་དབྱུང་གཏང་དགོས་རེད་དེ་འདྲས་བྱས་ནས་དེ་ནས་ཆ་ཚང་གིས་དེ་ནས་ད་གྲོས་མཐུན་བྱུང་རྗེས་ནས་ཕྱིས་སུ་ཁོང་ལ་ཡང་དེ་ནས་གནས་དབྱུང་བཏང་གནང་ཡོད་ཟེར། དེ་རྗེས་གུ་རུ་རིན་པོ་ཆེ་ཨུ་རྒྱན་ཡུལ་གྱི་ཤར་ཕྱོགས་སུ་ཡོད་པའི་དུར་ཁྲོད་ཆེན་པོ་བརྒྱད་ལ་ཕེབས་ཏེ། མཁའ་འགྲོ་མ་རྣམས་ཀྱིས་ཁོང་ལ་དབང་ལུང་མན་ངག་མང་པོ་གནང་བའི་ཐད་མཁན་པོ་པདྨ་ལགས་ཀྱིས། གུ་རུ་རིན་པོ་ཆེ་ཁོང་སོང་རྗེས་ནས་ཨུ་རྒྱན་ཡུལ་གྱི་ཤར་གྱི་ཕྱོགས་ལ་ཅིག་དུར་ཁྲོད་ཆེན་པོ་བསིལ་བ་ཚལ་ཡོད། བསིལ་བ་ཚལ།

མཁའ་འགྲོ་བདུད་འདུལ་མ་ཞེས་ཟེར་བ། དེ་གིས་ནི་ཁོང་ལ་ཡང་དབང་བསྐུར་བྱིན་རླབས། དེ་འདྲའི་གནང་ཡོད་ས་རེད། དེ་ནས་ཡང་ཨོ་རྒྱན་ཡུལ་གྱི་ལྷོ་ཕྱོགས་དུར་ཁྲོད་སོ་ས་གླིང་དུ་ཡང་ཁོང་ཕེབས་བྱས་ནས། དེར་ཡང་བརྟུལ་ཞུགས་ཀྱི་སྤྱོད་པ་མཛད་གནང་འདུག། ཨེ་ཅེ་ཡང་མཁའ་འགྲོ་མ་ཞི་བ་འཚོ་ཨ་ནི་ཁོང་ལ་ཡང་དབང་བསྐུར་བྱིན་རླབས། དེ་ནས་ཁོང་ཡང་སྔར་པདྨ་ལས་འཁྲུངས་པའི་རྒྱ་མཚོ་ད་དྷ་ན་ཀོ་ཤ་དེ་འདྲས་ཀྱི་མཚོ་གླིང་དེར་བྱོན་ནས། ཨ་ཅིག། གསང་སྔགས་མཁའ་འགྲོའི་བརྡ་སྐད་ཀྱི་སྒོ་ནས་ཅིག་སྒྲུབ་པ་བྱེད་ཡོང་དུས། ཨ་ནི། རྒྱ་མཚོའི་གླིང་ན་གནས་པའི་ཅིག། མཁའ་འགྲོ་མ། བཞི། ཨ་ཅིག་ཁོང་གིས་དབང་དུ་བསྡུས་བྱས། དེ་ནས་ཨུ་རྒྱན་གྱི་དུར་ཁྲོད་རྩུབ་འགྱུར་ཚལ་དེར་ཕེབས་བྱས་ནས་ཡང་བརྟུལ་ཞུགས་ཀྱི་སྤྱོད་པ་མཛད་ཡོང་དུས། ས་གནས་དེ་ལ་ཡང་རྡོ་རྗེ་ཕག་མོའི་ཨ་ཅིག། ཞལ་གཟིགས། དེ་ནང་བཞིན་ཅིག་ཁོང་ལ་ཡང་རྡོ་རྗེ་ཕག་མོས་དབང་བསྐུར། ཨེ་ཅི། རིགས་བཞི་མཁའ་འགྲོ་དང། དེ་ནས་གནས་གསུམ་གྱི་དཔའ་བོ་མཁའ་འགྲོ་མ་རྣམས་ཀྱིས་ནི་བཀའ་ལུང་བཞིན་བབས་བྱིན་ནས་ཏེ། མཁའ་འགྲོ་མ་རྣམས་ཀྱིས་ཁོང་ལ་ཡང་བྱིན་རླབས་ཆོས་བཤད་དེ་འདྲས་མང་པོ་ཞིག་གནང་བ་ལ་ཨེ་ཅི་ཁོང་ནུས་པ་དང་ལྡན་པའི་ཨེ་ཅི་རྣལ་འབྱོར་པ་ཆེན་པོ་དེ་འདྲས་ཤིག་གྱུར་གནང་ཡོད་ས་རེད། དེ་ནས་མཁའ་འགྲོ་མ་རྣམས་ཀྱིས་སྐབས་དེ་དུས་ཡང་ཅིག་ཁོང་གི་མཚན་ལ་ཡང། ཁོང་གི་གསང་མཚན་ལ་ཡང་རྡོ་རྗེ་དྲག་པོ་རྩལ་དེ་འདྲས་བཏགས་གནང་ཡོད་ས་རེད། དེ་ནས་གུ་རུ་རིན་པོ་ཆེ་ཡིས་ས་གནས་དེ་དག་གི་ནང་གསང་སྔགས་ཀྱི་ཆོས་མང་པོ་གསན་བསམ་གནང་སྟེ་སྐབས་དེར་ཁོང་གི་མཚན་ལ་གུ་རུ་མཚན་བརྒྱད་ཀྱི་ནང་ནས་གུ་རུ་ཉི་མའི་འོད་ཟེར་ཞེས་ཐོགས་ཡོད་ལུགས་མཁན་པོ་པདྨ་ལགས་ཀྱིས་ཨན་དེ་ནང་བཞིན་གྱི་བརྟུལ་ཞུགས་ཀྱི་རྣམ་འཕྲུལ་སྣ་ཚོགས་དང་བཅས་པའི་སྒོ་ནས་གསང་སྔགས་ཀྱི་ཆོས་འཁོར་མང་པོ་ཞིག་བསྟན་རྗེས་ས་གནས་དེ་རྣམས་སུ་ལ་ཡང་གསང་སྔགས་ཀྱི་ཆོས་འཁོར་མང་པོ་ཞིག་བསྐོར་མཛད་འོང་འདུག་དེ་ལ་ཡང་ཁོང་གི་མཚན་ལ་དེ་ནི་ང་ཚོ་གུ་རུ་མཚན་བརྒྱད་ནང་གི་ཨན་ཅིག་གུ་རུ་ཉི་མ་འོད་ཟེར་ཞེས་པ་དེ་དུས་མཚན་དེ་དེ་དུས་ཨན་ཅིག་ཐོགས་ཡོད་ས་རེད། ཁོང་གིས་སློབ་སྦྱོང་གནང་སྟངས་ད་ཅིག་དམ་པའི་ཆོས་གསན་བསམ་གནང་སྟངས་དེ་སྐོར་ལ་ཡར་ཞུ་བ་ཡིན་ན། བཀའ་ཐང་བསྡུས་པའི་ལེའུ་བདུན་པ་བླ་མ་གང་བསྟེན་པའི་ལེའུ་དེའི་ནང་ལ་ཡང་རྒྱ་གར་མཁན་པོ་པྲ་བྷ་ཧ་སྟི་དེ་རབ་བྱུང་བསྒྲུབས་ནས་དགེ་སློང་ཆ་ལུགས་མཛད་ཞེས་གསུངས་པ་ནང་བཞིན་གྱིས་ཁོང་ཅིག་རྒྱ་གར་རྡོ་རྗེ་གདན་དུ་ཕེབས་བྱས་ནས་དེ་ནས་སློབ་དཔོན་པྲ་བྷ་ཧ་སྟི། དགེ་སློང་པྲ་བྷ་ཧ་སྟི་དེའི་མདུན་དུ་ཁོང་རབ་ཏུ་བྱུང་བསྙེན་རྫོགས་ཀྱི་སྡོམ་པ་ཞུས། འོན་ཅིག་དེའི་སྐུ་མདུན་ནས་འོན་ཅིག་དམ་པའི་ཆོས་མང་པོ་ཞིག་གསན་བསམ་བྱས། འོན་ཅིག་དེའི་སྐབས་ལ་ཡང་འོན་ཅིག་ང་རང་ཚོ་གུ་རུ་མཚན་བརྒྱད་ཀྱི་ནང་གི་འོན་ཅིག་གུ་རུ་ཤཱཀྱ་སེང་གེ་ཞེས་པའི་མཚན་དེ།